ཁྱེད་རྣམས་སྐུ་ཁམས་བཟང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་བ་ལྔ་བའི་ཚེས་ཉེར་དགུ་གཟའ་ཟླ་བའི་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་སྙན་སྒྲོན་ཞུ་རྒྱུ་ཡིན་ང་ཚུལ་ཁྲིམས་རྒྱ་མཚོ་ཡིན། དེ་རིང་ནི་ཨ་རིའི་དམག་ཞབས་པ་རྣམས་དྲན་གསོ་བྱེད་པའི་ཉིན་མོ་ཡིན་སྟབས། ཨ་རིའི་སྲིད་འཛིན་སྦའི་དེན་ཨར་ལིན་ཁྲོན་དུར་ཁྲོད་དུ་སོང་ནས་དམག་འཁྲུག་གི་ནང་དུ་ཚེ་སྲོག་བློས་བཏང་བའི་དམག་ཞབས་པ་རྣམས་རྗེས་དྲན་དང་ཁོང་རྣམས་ལ་མེ་ཏོག་གི་ཕྲེང་བ་ཕུལ་ནས་གུས་འདུད་ཞུས་ཡོད་པ་རེད། ཨ་རིའི་མངའ་སྡེ་མང་པོ་ནས་དམག་ཞབས་པ་ཟུར་པ་དང་དམག་འཁྲུག་གི་ནང་དུ་འདས་གྲོངས་སུ་གྱུར་བའི་དམག་མི་ཚོའི་ནང་མི་རྣམས་ཨ་རིའི་རྒྱལ་སའི་ཁུལ་གྱི་ཨར་ལིན་ཁྲོན་དུར་ཁྲོད་དུ་ཡོང་ནས་དམག་ཞབས་པ་རྣམས་ལ་རྗེས་དྲན་བྱས་ཏེ་ཁོང་རྣམས་ལ་མེ་ཏོག་ཕུལ་བ་ལ་སོགས་པའི་བྱེད་སྒོ་སྤེལ་བཞིན་པ་རེད། དེར་མ་ཟད་ཨ་རིའི་དབུས་གཞུང་གི་ལས་ཁུངས་ཡོངས་རྫོགས་སྒོ་བརྒྱབ་སྟེ་དམག་ཞབས་ཉིན་མོ་སྲུང་བརྩི་བྱེད་བཞིན་པ་རེད། ཐུར་ཁེའི་སྲིད་འཛིན་འོས་མི་བསྐྱར་འདེམས་བྱས་པའི་མཇུག་འབྲས་སུ། ལས་ཐོག་སྲིད་འཛིན་བྲག་ཡིབ་ཨར་རྡོ་རྒན་ལ་རྒྱལ་ཁ་ཐོབ་འདུག་ཡང་གོང་ས་མཆོག་གིས་ཐུར་ཁེའི་སྲིད་འཛིན་ལ་འཚམས་འཕྲིན་གྱི་གསུང་འཕྲིན་བསྩལ་འདུག་བདུན་ཕྲག་གཉིས་ཀྱི་གོང་ལ་སྲིད་འཛིན་འོས་མི་གཉིས་ཀྱི་སུ་ལའང་འོས་ཤོག་གི་བརྒྱ་ཆ་ལྔ་བཅུ་ལས་བརྒལ་མེད་པས་བསྐྱར་དུ་འོས་བསྡུ་བྱས་ཡོད་པ་རེད། ད་ལྟ་ཐུར་ཁེའི་འོས་བསྡུ་ལྷན་ཁང་གིས་བཤད་པ་ལྟར་ན་བྲག་ཡིབ་ཨར་རྡོ་རྒན་ལ་འོས་གྲངས་བརྒྱ་ཆ་ལྔ་བཅུ་ང་གཉིས་ཐོབ་ཡོད་པས་ཁ་གཏད་འོས་མི་ཁ་མིལ་ཁ་ལི་ཌ་རོ་གོ་ཕམ་སྟེ་བྲག་ཡིབ་ཨར་རྡོ་རྒན་ལ་རྒྱལ་ཁ་ཐོབ་ཡོད་པ་རེད། ཁོང་ལ་རྒྱལ་ཁ་ཐོབ་པའི་རྗེས་སུ་ཁོང་གི་རྒྱབ་སྐྱོར་བ་རྣམས་ལ་ཐུགས་རྗེ་ཆེ་ཞུས་འདུག་ཁོང་གིས། ངས་ཁྱེད་ཚོ་ཚང་མ་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཁྱེད་རྣམས་ཀྱིས་ཁྱེད་ཚོ་དང་ཁྱེད་ཚོའི་བུ་རབས་ཚ་རྒྱུད་ཀྱི་མ་འོངས་པའི་ཆེད་དུ་འོས་ཤོག་འཕངས་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཅེས་བཤད་འདུག། ཁར་སང་གནས་ཚུལ་ཐོན་པ་ལྟར་ན་ཨ་རིའི་གྲོས་ཚོགས་ཀྱི་སྤྱི་མཐུན་ཚོགས་པ་དང་མང་གཙོ་ཚོགས་པ་གཉིས་ཀྱི་འགོ་ཁྲིད་ཚོས་ཨ་རིའི་གཞུང་གི་འགྲོ་གྲོན་གཏོང་རྒྱུར་མ་དངུལ་རྫོགས་འགྲོ་བའི་གནད་དོན་དེ་ཐག་གཅོད་རྒྱུར་རེ་བ་ཆེན་པོ་ཡོད་པར་བཤད་འདུག་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ཁ་ཝིན་མི་ཁ་ཏེར་ཡིས་ཁར་སང་ཨ་རིའི Fox གསར་འགྱུར་ཁང་གི་བརྙན་འཕྲིན་བཅར་འདྲི་དང་ལེན་བྱེད་སྐབས། ཨ་རིའི་སྲིད་འཛིན་དང་མཉམ་དུ་རྩ་བའི་ཆ་ནས་འདུམ་འགྲིག་བྱུང་བཞིན་ཡོད་པར་བསྟོད་བསྔགས་བཏང་འདུག་ཁོང་གིས་དམར་ཐིག་བརྒལ་ཏེ་བཅོས་སྒྱུར་བྱས་ནས་ང་ཚོས་ལས་དོན་སྒྲུབ་དགོས་པ་རེད། མི་མང་ལ་ལས་ཀ་སྤྲད་དེ་དབུལ་ཕོངས་ལས་སྐྱོབ་ཆེད་རོགས་རམ་བྱེད་དགོས་པ་དེ་ནི་ང་ཚོའི་ལས་ཀའི་ཆ་རྐྱེན་རེད་ཅེས་བརྗོད་འདུག། སྤྱི་ཟླ་དྲུག་པའི་ཚེས་ལྔ་དེ་ཉིན་བདུན་གྱི་ནང་ལ་ཨ་རིའི་གཞུང་གི་འགྲོ་གྲོན་ཐག་གཅོད་མ་བྱུང་བ་ཡིན་ན་ཨ་རིའི་ནོར་སྲིད་ལྷན་ཁང་ལ་དངུལ་སྨར་མེད་པར་གྱུར་ཏེ་ཨ་རིའི་དཔལ་འབྱོར་མ་ཟད་འཛམ་གླིང་གི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཐེབས་སྲིད་པར་ཚོད་དཔག་བྱེད་བཞིན་པ་རེད། བོད་ནང་གི་གནས་ཚུལ་ཞིག་ལ་བོད་ཕྱི་ལོགས་སུ་སྐྱབས་རྟེན་དང་བསྔོ་རྟེན་ཕུལ་བའི་ཉེས་མིང་འོག་རྒྱ་ནག་གཞུང་གིས་འཛིན་བཟུང་བྱས་པའི་དགེ་བཤེས་བསོད་ནམས་རྒྱ་མཚོ་དང་སྲིང་མོ་ཚེ་རིང་ལྷ་མོ་གཉིས་དུས་ཡུན་ཚང་ནས་བཙོན་གྲོལ་ཐོབ་མ་ཐག་ཡིན་ཀྱང་སྐུ་གཟུགས་ཀྱི་གནས་སྟངས་སྐྱོ་རུ་ཕྱིན་ཏེ་ད་ལྟ་རྒྱ་ནག་ཁྲིན་ཏུའུ་གྲོང་ཁྱེར་ནང་ན་སྨན་བཅོས་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་འདུག་ཁོང་གཉིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བ་བཞི་བའི་ཚེས་གསུམ་ཉིན་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཏེ་ལོ་གཉིས་ཀྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་རེད། མིང་རྗེན་འདོན་མེད་པའི་མི་ཞིག་གིས་ང་ཚོའི་འདི་ག་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་བྱས་པ་ལྟར་ན། རྔ་བ་ཀིར་ཏི་དགོན་པའི་དགེ་བཤེས་བསོད་ནམས་རྒྱ་མཚོ་དང་ཁོང་གི་སྲིང་མོ་ཚེ་རིང་ལྷ་མོ་གཉིས་ཟླ་བ་འདིའི་ཚེས་ཉེར་ལྔའི་ཉིན་བཙོན་གྲོལ་ཐོབ་སྟེ་ཕྱིར་རྔ་བ་ཀིར་ཏི་དགོན་པར་འབྱོར་ཡོད་ཀྱང་ཁོང་གཉིས་ཀྱི་སྐུ་གཟུགས་ཀྱི་གནས་སྟངས་ཉིན་རེ་བཞིན་ཧ་ཅང་སྐྱོ་རུ་འགྲོ་བཞིན་ཡོད་པ་འགྲེལ་བརྗོད་བྱས་འདུག། ང་ཚོའི་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་སྐུ་བགྲེས་བློ་བཟང་བསྟན་པ་ཨ་རིའི་ཧྥི་ལཱ་ཌེལ་ཧྥི་ཡ་སྨན་ཁང་དུ་གཟའ་པ་སངས་ཉིན་སྐུ་གཤེགས་ཡོད་པའི་གནས་ཚུལ་ཐོན་སོང། གསར་འགོད་པ་བློ་བཟང་བསྟན་པ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་བརྒྱད་ལོ་ལྷ་སར་འཁྲུངས་ཤིང་ཆུང་དུས་རྩེ་སློབ་གྲྭ་རུ་བོད་ཡིག་སློབ་གཉེར་གནང་འདུག

ཡུ་གུར་བའི་སློབ་མ་ཞིག་ཧང་ཀོང་གི་ནང་དུ་འབྱོར་བ་དང་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་ཐོན་ཡོད་པར་ཧང་ཀོང་གཞུང་གིས་དེ་ལ་འགྲེལ་བརྗོད་བྱེད་དགོས་ཞེས་རྒྱལ་སྤྱིའི་ཉེས་ཅན་གུ་ཡངས་ཚོགས་པས་དགོས་འདུན་བཏོན་འདུག་རྒྱལ་སྤྱིའི་ཉེས་ཅན་གུ་ཡངས་ཚོགས་པས་གནས་ཚུལ་སྤེལ་བ་ལྟར་ན་ཡུ་གུར་བ་ཨབ་དུ་ཝ་ལེ་ཟེར་བའི་སློབ་མ་དེ་ལྷོ་ཀོ་རི་ཡ་ནས་ཧང་ཀོང་གི་གནམ་ཐང་དུ་འབྱོར་རྗེས་གར་སོང་ཆ་མེད་དུ་གྱུར་ནས་བདུན་ཕྲག་གཉིས་འགྲོ་བཞིན་ཡོད་པ་དང། ཁོང་གིས་འཕྲིན་བཏང་བའི་ཡིག་ཆུང་མཐའ་མར་གཞིགས་ན་རྒྱ་ནག་ཉེན་རྟོག་པས་འདྲི་རྩད་དང་བཀག་ཉར་བྱས་ཡོད་པ་ཤེས་རྟོགས་བྱུང་འདུག་ད་ལྟ་ཨབ་དུ་ཝ་ལེ་ཕྱིར་རྒྱ་ནག་ཏུ་བཙན་འཁྲིད་བྱས་ཡོད་སྲིད་པར་ཚོད་དཔག་བྱེད་བཞིན་པ་རེད། བྱང་ཀོ་རི་ཡས་མིས་བཟོས་སྲུང་སྐར་ཞིག་སྤྱི་ཟླ་ལྔ་བའི་ཚེས་སུམ་ཅུ་སོ་གཅིག་ནས་དྲུག་པའི་བཅུ་གཅིག་གི་བར་ལ་མཁའ་དབྱིངས་སུ་གཏོང་རྒྱུ་ཡིན་པར་བཤད་པའི་རྗེས་སུ་ཉི་ཧོང་གིས་ས་ཁུལ་དེ་ལ་ཉེན་ཁ་ཡོད་པར་དོགས་ནས་འཕུར་མདའ་འགོག་སྲུང་གི་མ་ལག་གྲ་སྒྲིག་བྱས་ནས་དེ་རིང་ཉི་ཧོང་གིས་འཕུར་མདའ་བཙུགས་ཡོད་པ་རེད། ཉི་ཧོང་གི་སྲིད་བློན་ཧྥུ་མིའོ་ཁི་ཤི་དཱ་ཡིས་བྱང་ཀོ་རི་ཡས་འཕུར་མདའ་བཏང་བ་ཡིན་ན་དེ་ནི་འཁྲུག་རྐྱེན་དང་འཁོན་རྐྱེན་དུ་བརྩི་རྒྱུ་ཡིན་ཞེས་གསར་འགོད་པར་འགྲེལ་བརྗོད་བྱས་འདུག་མཚམས་འདི་ནི་དེ་རིང་གི་ཨ་རིའི་རླུང་འཕྲིན་ཁང་གི་རྒྱལ་སྤྱིའི་གསར་འགྱུར་བཤད་ཚར་བ་ཡིན་ལས་རིམ་འཛུགས་པར་ཐུགས་རྗེ་ཆེ།